ཉེར་དགུ་པ་རྟེན་ཅིང་འབྲེལ་བར་འབྱུང་བ། དེ་ནས་གཟའ་འཁོར་འགའ་ཡི་རིང་མུ་མཐུད་དད་ལྡན་མི་ཉུང་བ་ཞིག་སངས་རྒྱས་བཅོམ་ལྡན་འདས་ཀྱི་དྲུང་དུ་བཅར་ནས་རབ་བྱུང་སྒྲུབ་ཀྱི་གསོལ་བ་བཏབ། དད་ལྡན་དེ་དག་གི་ཁྲོད་ནས་མང་པོ་ཞིག་ནི། འབྱོར་ལྡན་ཁྱིམ་ཚང་ནས་ཡིན་པར་མ་ཟད། ལོ་ན་གཞོན་ལ་ཤེས་ཡོན་གྱིས་ཕྱུག་པ་ཤ་སྟག་རེད། བཅོམ་ལྡན་འདས་ཀྱི་སློབ་བུ་བསླབ་པ་རྒན་རབས་རྣམས་ཀྱིས་སྡོམ་པ་འབོགས་ཆོག་གི་རྒྱུན་སྲོལ་བྱེད་སྒོ་རྣམས་བསྒྲུབས་ཏེ་གསར་འབྱོར་སློབ་བུའི་ཆོས་ཉམས་ལེན་ལ་སྨན་པའི་རྨང་གཞིའི་ཤེས་བྱ་རྣམས་སློབ་ཁྲིད་གནང། གཞན་ཡང་ཕོ་མོ་གཉིས་ལས་གྲུབ་པའི་དེ་མིན་གྱི་གཞོན་སྐྱེས་མི་ཉུང་བ་ཞིག་ཀྱང་ཤིང་ཏ་ལའི་ཚལ་དུ་བཅར་ནས་སྐྱབས་འགྲོའི་སྡོམ་པ་ཞུས་སོ། ཉིན་ཞིག། ཀུན་ཤེས་ཀཽཎྜི་ནྱས། གཞོན་སྐྱེས་སུམ་བརྒྱ་ཙམ་ལ་སྐྱབས་འགྲོའི་སྡོམ་པ་གནང་སྟེ་དེའི་བྱེད་སྒོ་ལེགས་པར་གྲུབ་པ་ན། ཁོང་གིས་སངས་རྒྱས་དང་ཆོས་དང་དགེ་འདུན་ཏེ། རིན་ཐང་གཞལ་དུ་མེད་པའི་སྐྱབས་གནས་དཀོན་མཆོག་རིན་པོ་ཆེ་རྣམ་པ་གསུམ་གྱི་སྐོར་ནས་བརྩམས་ཏེ་འདི་ལྟར་སློབ་ཁྲིད་གནང། སངས་རྒྱས་དཀོན་མཆོག་ནི་སྒྲིབ་པ་མཐའ་དག་ལས་ཡོངས་སུ་སངས་ཤིང། འགྲོལ་བ་ཞིག་སྟེ། དེ་འདྲའི་སྐྱེས་བུ་དེ་ནི་འཁྲུལ་སྣང་དང་འཇིགས་སྐྲག། ཁོང་ཁྲོ། འདོད་ཆགས་སོགས་ལས་ཐར་ཟིན་སྟབས། སྐྱེས་བུ་དེས་སྣོད་བཅུད་ཀྱི་འཇིག་རྟེན་ཡོངས་སུ་རྫོགས་པའི་རང་བཞིན་གསལ་པོར་གཟིགས། དེས་ན། སངས་རྒྱས་ཟིན་པའི་སྐྱེས་བུ་དེ་ནི་རང་དབང་བའི་སྐྱེས་བུ་ཞིག་སྟེ། ཐུགས་རྒྱུད་ལ་ཞི་བ་དང་སྤྲོ་སྣང། བྱམས་བརྩེ་དང་མཁྱེན་རྟོགས་སོགས་ཀྱིས་ཡོངས་སུ་གཏམས་པ་ཞིག་ལགས་ན། འོ་སྐོལ་གྱི་སྟོན་པ་སྟེ། གཽ་ཏ་མ་ཁོང་ནི་མངོན་པར་རྫོགས་པར་སངས་རྒྱས་ཟིན་པས། ཁོང་གིས་འུ་ཚོར། མི་ཚེ་འདིར་ཐར་པའི་ལམ་སྣ་བསྟན་ཏེ། ཐབས་ལམ་གང་ཞིག་ལ་བརྟེན་ནས་རྣམ་གཡེང་གི་རྐུན་པོ་ལས་རྣམ་པར་རྒྱལ་ཞིང། རང་ཉིད་ཇི་ལྟར་སངས་རྒྱས་དགོས་པའི་སྐོར་གྱི་གདམས་པ་སྟོན་བཞིན་པ་ཡིན། སྤྱིར་ན་འུ་ཅག་མི་རེ་ངོ་རེའི་རྒྱུད་ན་སངས་རྒྱས་ཀྱི་རིགས་ཡོད་པས། ང་རང་ཚོ་ཡང་སངས་རྒྱས་ཐུབ་པ་ཡིན། སངས་རྒྱས་ཀྱི་རིགས་ཞེས་པ་ནི་མ་རིག་པ་ལས་ཡོངས་སུ་བརྒལ་ཏེ་སངས་རྒྱས་ཀྱི་གོ་འཕང་ཐོབ་བྱེད་ཀྱི་ནུས་པ་ཞིག་ལ་གོ། གལ་ཏེ་འུ་ཅག་གིས་ཀྱང་བྱང་ཆུབ་ཀྱི་ལམ་འཚོལ་ཞིང་ཉམས་སུ་བླངས་ན་སོ་སོའི་རྒྱུད་ཀྱི་སངས་རྒྱས་ཀྱི་རིགས་ལས་འོད་ཟེར་འཕྲོས་ཤིང་རིམ་བཞིན་ངོ་བོ་ཇེ་གསལ་དུ་ཕྱིན་ནས་ནམ་ཞིག་འུ་ཅག་ལ་ཡང་འགྲོལ་བ་དང་རང་དབང་ཞི་བ། སྤྲོ་སྣང་སོགས་ཐོབ་ཐུབ། དེས་ན་འུ་ཚོས་ངེས་པར་དུ་སོ་སོ་རང་ཉིད་ཀྱི་སེམས་རྒྱུད་ལ་སངས་རྒྱས་ཀྱི་གོ་འཕང་འཚོལ་ཐབས་བྱེད་དགོས། སངས་རྒྱས་དཀོན་མཆོག་ནི་དཀོན་མཆོག་གསུམ་གྱི་དང་པོ་ཡིན་ཞེས་གསུངས་ཤིང་ཡང་ཆོས་དཀོན་མཆོག་གི་སྐོར་ནས་གསུངས་དོན། ཆོས་དཀོན་མཆོག་ནི་སངས་རྒྱས་ཀྱི་གོ་འཕང་ལ་འཁྲིད་པར་བྱེད་པའི་ཐབས་ལམ་ཞིག་ཡིན་ཞིང། དེ་ཡང་སངས་རྒྱས་བཅོམ་ལྡན་འདས་ཀྱིས་འུ་ཚོར་སློབ་ཁྲིད་གནང་བཞིན་པའི་ཐབས་ལམ་སྟེ། གང་ལ་བརྟེན་ནས་མ་རིག་པ་དང་ཁོང་ཁྲོ་དང། འཇིགས་སྐྲག་དང་འདོད་ཆགས་སོགས་ཀྱི་བཙོན་ར་ལས་ཐར་ཞིང་བྱང་གྲོལ་དང་ཞི་བ་དང་དགའ་བ་སོགས་ཀྱི་གོ་འཕང་ལ་འཁྲིད་པར་བྱེད་པའི་ཐབས་ལམ་དག་ལ་གོ་དགོས། ཆོས་དཀོན་མཆོག་ལ་བརྟེན་ནས་འུ་ཅག་གིས་སེམས་ཅན་གཞན་ལ་བྱམས་བརྩེ་དང་རྣམ་དཔྱོད་སྟེར་ཐུབ། བྱམས་བརྩེ་དང་ཤེས་རབ་གཉིས་ནི། སངས་རྒྱས་པའི་ལམ་གྱི་ཆེས་རྨད་དུ་བྱུང་བའི་འབྲས་བུ་རྣམ་པ་གཉིས་པོ་དེ་ཡིན་པས། ཆོས་དཀོན་མཆོག་ནི་དཀོན་མཆོག་གསུམ་གྱི་གཉིས་པ་དེའོ། ཞེས་གསུངས། དགེ་འདུན་དཀོན་མཆོག་གི་སྐོར་ལ་གསུངས་དོན། དགེ་འདུན་དཀོན་མཆོག་ནི། སངས་རྒྱས་ཀྱི་ལམ་ཉམས་སུ་ལེན་པའི་དགེ་འདུན་པའི་ཚོགས་སྡེ་ཞིག་སྟེ། དེའི་གནས་གཅིག་ཏུ། ལྷན་ཅིག། ལམ་ཉམས་ལེན་གནང་མཁན་ཞིག་ལ་གོ་དགོས། གལ་ཏེ་ཁྱེད་ཅག་གིས་ཐར་པའི་ལམ་ཉམས་སུ་ལེན་འདོད་ཚེ། ཁྱེད་ཅག་གིས་ཚོགས་པ་བྱས་ཏེ་ལྷན་འཛོམས་ཀྱིས་ལམ་ཉམས་སུ་ལེན་རྒྱུ་འདི་ཧ་ཅང་གལ་འགངས་ཆེ། དེ་མིན་ཁྱེད་ཅག་གཅིག་པུར་བཞུགས་ཏེ། ལམ་ཉམས་སུ་བླངས་ན། སོ་སོའི་རྒྱུད་ལ་ཉམས་རྟོགས་མཐུན་འགྱུར་བར་ཆད་མང་བའི་དབང་གིས་དཀའ་ངལ་འོང། དེར་བརྟེན། ཁྱེད་ཅག་རབ་ཏུ་བྱུང་ཟིན་པ་ཞིག་ཡིན་ན་ཡང་འདྲ། རབ་ཏུ་མ་བྱུང་བའི་ཁྱིམ་པ་ཞིག་ཡིན་ན་ཡང་འདྲ། མདོར་ན། དགེ་འདུན་གྱི་ཚོགས་ལ་སྐྱབས་སུ་འགྲོ་རྒྱུ་འདི་ཧ་ཅང་གལ་ཆེན་པོ་ཡིན། དགེ་འདུན་དཀོན་མཆོག་དེ་དཀོན་མཆོག་གསུམ་གྱི་གསུམ་པ་ཡིན་ནོ། ཞེས་སོགས་གསུངས་ཤིང་གཞན་ཡང་ཁོང་གིས་སྨྲས་པ། ཡ་ན་གཞོན་ཚོ། དེ་རིང་ནས་བཟུང་ཁྱེད་ཅག་སངས་རྒྱས་དང་ཆོས་དང་དགེ་འདུན་ཏེ་སྐྱབས་གནས་དཀོན་མཆོག་གསུམ་སྐྱབས་སུ་བསྟེན་པ་ཡིན་པས། སྐྱབས་སུ་སོང་བའི་མགོན་སྐྱབས་ལ་བརྟེན་ནས་ཁྱེད་ཅག་དམིགས་ཡུལ་མེད་པར་འཁྱམ་ཉུལ་བྱེད་པའི་སྒོ་འགགས་ཤིང། ཐམས་ཅད་མཁྱེན་པའི་ལམ་ལ་དོན་དམ་གྱི་ཡར་རྒྱས་འོང་ཐུབ། ང་ལ་མཚོན་ན་ཡང་མཆོག་གསུམ་ལ་སྐྱབས་སུ་སོང་ནས། ད་བར། ལོ་ངོ་ཧྲིལ་པོ་གཉིས་ཙམ་ལས་ཕྱིན་མེད། ཁྱེད་ཅག་གིས་ཀྱང་དེ་རིང་ནས་བཟུང། ལམ་འདིའི་ཐོག་ཏུ་ཤར་སྐྱོད་བྱེད་ཀྱི་ཡིན་ཞེས་ཁས་ལེན་དམ་བཅའ་ཞུས་ཟིན་པས། འུ་ཚོ་ཚང་མས་རིན་ཐང་གཞལ་དུ་མེད་པའི་དཀོན་མཆོག་རིན་པོ་ཆེ་རྣམ་པ་གསུམ་པོར་སྐྱབས་སུ་འགྲོ་རྒྱུའི་སྐལ་བཟང་ཤར་བ་དེར། ལྷན་ཅིག་ཏུ་དགའ་སྤོབས་དང་རྗེས་སུ་ཡི་རང་ཞུ། སྤྱིར་ན་སྐྱབས་གནས་དེ་དག་ཐོག་མ་མེད་པ་ནས་འུ་ཚོའི་རྒྱུད་དུ་ཡོད་པས། འུ་ཅག་གིས་མཉམ་རུབ་ཀྱིས་ཐར་ལམ་འདི་ཉམས་སུ་བླངས་ཏེ། རང་རྒྱུད་ཀྱི་རིན་པོ་ཆེ་རྣམ་པ་གསུམ་གྱི་རང་མདངས་མངོན་པར་བྱེད་དགོས། ཞེས་སོགས་རྒྱ་ཆེར་གསུངས་སོ། ན་གཞོན་དེ་དག་ལ་ཀུན་ཤེས་ཀཽཎྜི་ནྱའི་བསླབ་ཚིག་དེས་སྔ་ན་མེད་པའི་བློ་སྤོབས་ཤིག་སྐྱེས་བཅུག་སྟེ། ཁོང་ཚོ་ཚང་མར་ཚེ་སྲོག་གི་འབྱུང་ཁུངས་གསར་བ་ཞིག་རྙེད་པ་ལྟ་བུའི་ཚོར་སྣང་བྱུང། ཉིན་འདི་གའི་རིང། སངས་རྒྱས་བཅོམ་ལྡན་འདས་ལ་ཆེས་ཁྱད་དུ་འཕགས་པའི་སློབ་བུ་གཉིས་ཏེ། ཤཱ་རིའི་བུ་དང་མཽད་གལ་གྱི་བུ་རྣམ་གཉིས་ཁོང་གི་དགེ་འདུན་གྱི་སྡེའི་ཁོངས་སུ་གྱུར། ཁོང་གཉིས་ནི་རྒྱལ་པོའི་ཁབ་ན་བཞུགས་པའི་སྙན་གྲགས་ཅན་གྱི་དཀའ་ཐུབ་པ་ཡང་དག་རྒྱལ་བ་ཅན་གྱི་སློབ་མ་ཡིན་ཞིང། ཡང་དག་རྒྱལ་བ་ཅན་གྱི་རྗེས་འབྲང་ཚོར་ཡོངས་གྲགས་སུ་ཀུན་ཏུ་རྒྱུ་ཞེས་འབོད། ཤཱ་རིའི་བུ་དང་མོང་གལ་གྱི་བུ་རྣམ་གཉིས་ཕན་ཚུན་སེམས་ལ་ཉེ་བའི་ཆོས་ཀྱི་སྤུན་གྲོགས་ཡིན་ལ། ཕན་ཚུན་སོ་སོའི་རིག་སྟོབས་དང་གུ་ཡངས་ཀྱི་རྣམ་དཔྱོད་ལ་བརྩི་འཇོག་ཞུ་བར་མ་ཟད། ཁོང་གཉིས་ཀྱི་ཁྲོད་ནས་སུ་ཞིག་གིས་ཐོག་མར་བྱང་ཆུབ་ཀྱི་ལམ་མངོན་དུ་བྱས་ཚེ། དེས་དེ་མ་ཐག་གཞན་པ་དེར་བརྡ་ལན་སྤྲོད་རྒྱུའི་དམ་བཅའ་ཡང་བཞག་ཡོད། ཉིན་ཞིག་ཤཱ་རིའི་བུས་རྒྱལ་པོའི་ཁབ་ཏུ་གནས་བརྟན་རྟ་ཐུལ་གྱིས་བསོད་སྙོམས་སློང་བཞིན་པ་གཟིགས་པར། རྟ་ཐུལ་གྱི་ཞི་བའི་སྤྱོད་ལམ་དེས། ཤཱ་རིའི་བུའི་ཡིད་དབང་རབ་ཏུ་བཀུག་པས་ཁོང་གི་དགོངས་པར། དགེ་སྦྱོང་འདི་ཡི་སྤྱོད་ལམ་ལ་གཞིགས་ན་ཁོང་ནི་བླ་ན་མེད་པའི་བྱང་ཆུབ་མངོན་དུ་བྱས་ཟིན་པ་ལྟ་བུ་ཞིག་འདུག། སྤྱིར་བཏང་བྱང་ཆུབ་མངོན་དུ་བྱེད་པའི་སྐྱེས་བུ་ཞིག་ཡོད་པ། རིགས་པས་དཔོག་ནུས་པས་ཁོང་གི་སློབ་དཔོན་སུ་ཡིན་དང་སློབ་དཔོན་དེའི་གདམས་ངག་ཅི་ཡིན་བཀའ་འདྲི་ཞུ་དགོས་དགོངས་སོ། དེ་ནས་ཤཱ་རིའི་བུས་གནས་བརྟན་རྟ་ཐུལ་གྱི་རྗེས་ཟིན་ཕྱིར་མྱུར་སྟབས་ཀྱིས་རྒྱུགས་བྱོན་ན་ཡང། རྟ་ཐུལ་གྱིས་ཁྱིམ་ཚང་ནས་ཁྱིམ་ཚང་གི་སྒོ་བརྒྱུད་དེ་ཁུ་སིམ་མེར་བསོད་སྙོམས་སློང་བཞིན་པར་སུན་པོ་མི་ཡོང་ཆེད། ཤཱ་རིའི་བུས་འབྱོན་མཚམས་བཞག་སྟེ་རྟ་ཐུལ་གྱིས་བསོད་སྙོམས་བླངས་མ་ཚར་བར་དུ། ཁོང་གི་མདུན་ལ་མ་བཅར་བར་བཞུགས། ཤཱ་རིའི་བུས་གནས་བརྟན་རྟ་ཐུལ་གྱིས་ཁོང་མི་མཐོང་བར་བྱས་ཏེ་ཁོང་གི་རྒྱབ་ཕྱོགས་སུ་ག་ལེར་ཕྱིན། རྟ་ཐུལ་གྱི་ལྷུང་བཟེད་བསོད་སྙོམས་ཀྱིས་ཁེངས་ཏེ་གྲོང་ཁྱེར་ནས་ཕྱིར་བྱོན་པ་ན། ཤཱ་རིའི་བུས་ཕྱག་ཟུང་ཐལ་མོ་སྦྱར་ཞིང་གུས་ཞབས་དང་བཅས་མཚམས་འདྲི་ཞུས་ཏེ། བཙུན་པ། ཁྱེད་ནི་ཞི་ལྷོད་དང་བག་ཕེབས་ཀྱིས་ཡོངས་སུ་གཏམས་པ་ཞིག་སྟེ། ཁྱེད་ཀྱི་གོམ་པའི་སྟངས་སྟབས་དང་བཞིན་གྱི་རྣམ་འགྱུར་སོགས། མདོར་ན་ཉིད་ཀྱི་སྐུ་ལུས་ཀྱི་མཛེས་ཆོས་ཡོངས་ནས་ཞི་ལྷོད་དང་ཤེས་རབ་ཀྱི་འོད་མདངས་ཤིག་འཚེར་བཞིན་འདུག་ན། ཁྱེད་ཀྱི་སློབ་དཔོན་སུ་ཡིན་དང་ཉམས་ལེན་གྱི་བསྟི་གནས་གང་ཞིག་ཡིན་མིན་ཁྱེད་ཀྱི་སློབ་དཔོན་གྱིས་ཐབས་ལམ་གང་ཞིག་ལ་བརྟེན་ནས་གདམས་པ་གནང་གི་ཡོད་མེད་སོགས་བཀའ་འདྲི་ཞུ་ཆོག་པར་གྱིས་ཞེས་ཞུས་པར། རྟ་ཐུལ་གྱིས། ཤཱ་རིའི་བུར་ཡུད་ཙམ་གཟིགས་ཤིང། གྲོགས་པོ་ལྟ་བུའི་མཛའ་བརྩེའི་སྤྱོད་ལམ་གྱིས་འཛུམ་ཙམ་གནང་སྟེ་སྨྲས་པ། ཁོ་བོ་ནི། སངས་རྒྱས་བཅོམ་ལྡན་འདས་ཞེས་ཡོངས་སུ་གྲགས་པ། ཤཱཀྱའི་རིགས་ལས་འཁྲུངས་པའི་སློབ་དཔོན་གོའུཏམའི་སློབ་སྟོན་འོག་སློབ་གཉེར་དང་ཉམས་ལེན་ཞུ་བཞིན་པ་ཡིན། ཁོང་ད་ལྟའི་ཆར་ཤིང་ཏཱ་ལའི་ཚལ་གྱི་སཱབྟ་ཏིར་ཐའི་ལྷ་ཁང་འཁྲིས་སུ་བཞུགས་ཡོད། ཅེས་གསུངས་པར། ཤཱ་རིའི་བུའི་སྤྱན་ཟུང་ལས་འོད་ཞགས་འཕྲོས་ཤིང། འོ་ན། ཁོང་གི་གདམས་ངག་ཅི་ཞིག་ཡིན། ཁྱེད་ཀྱིས་ཁོ་བོར་ལམ་སྟོན་གནང་ན་འགྲིག་གམ་ཞེས་ཞུས་པར་རྟ་ཐུལ་གྱིས་སྨྲས་པ། སངས་རྒྱས་བཅོམ་ལྡན་འདས་ཀྱི་གདམས་པ་ནི་ཆེས་ཟབ་ཞིང་བརླིང་ལ། ཡིད་དུ་འོང་བ་ཞིག་ཡིན་སྟབས། ངས་ད་དུང་ཆ་ཚང་བ་ཞིག་ཁོང་དུ་ཆུད་མེད། དེ་ལས། སྐུ་ཉིད་བཅོམ་ལྡན་འདས་ཀྱི་མདུན་དུ་བཅར་ཏེ་ཁོང་ལས་དངོས་སུ་སློབ་སྟོན་ཞུས་ན་མི་དགའ་འམ། ཞེས་གསུངས་ན་ཡང་ཤཱ་རིའི་བུས་སླར་ཡང་ནན་གྱིས་ཞུས་པ། ཐུགས་རྗེས་གཟིགས། ཁྱེད་ཀྱིས་ང་ལ་སངས་རྒྱས་ཀྱི་གདམས་ངག་ལས་ཚིག་ཁ་ཤས་གསུང་བར་ཞུ། དེ་ལྟར་བྱུང་ན་ཁོ་བོར་ཕན་ཐོགས་ཆེན་པོ་འོང་བར་འདུག། རྗེས་སུ་གདམས་པ་གང་མང་ཞུ་བར་ཁོང་གི་དྲུང་དུ་བཅར་གྱི་ཡིན་ཞེས་ཞུས་པ་ན། གནས་བརྟན་རྟ་ཐུལ་གྱིས་ཞལ་འཛུམ་པ་དང་བཅས་གཤམ་གྱི་ཚིགས་བཅད་ཐུང་ངུ་འདི་གསུངས་སོ། ཆོས་རྣམས་ཐམས་ཅད་རྒྱུ་ལས་འབྱུང། དེ་རྒྱུ་དེ་བཞིན་གཤེགས་པས་གསུངས། རྒྱུ་ལ་འགོག་པ་གང་ཡིན་པ། དགེ་སྦྱོང་ཆེན་པོས་འདི་སྐད་གསུངས། ཞེས་གསུངས་པ་ན། གློ་བུར་དུ་ཤཱ་རིའི་བུའི་སེམས་སུ་འོད་སྣང་གིས་ཁེངས་ཤིང། ཁོང་གི་ཐུགས་རྒྱུད་ལ་ཡང་དག་པའི་ཆོས་ཚུལ་དེའི་འོད་ཆ་འཕྱུར་ཏེ་བློ་སྒོ་ཕྱེས་པ་ལྟར་ཚོར་བས། ཁོང་གིས་གནས་བརྟན་རྟ་ཐུལ་ལ་ཕྱག་བཙལ་ཅིང་མྱུར་སྟབས་ཀྱིས་ཁོ་རང་གི་མཆེད་གྲོགས་མོའུ་འགལ་གྱི་བུ་འཚོལ་དུ་རྒྱུགས་སོང་ངོ། དེ་ནས། མོ་དཀར་གྱི་བུ། ཤཱ་རིའི་བུ་ཡི་འཛུམ་ཞལ་གྱི་འོད་མདངས་མཐོང་བས་ཁོང་གིས་དྲིས་པ། གཅེན་པོ། ཁྱེད་ལ་དེ་འདྲའི་སྤྲོ་སྣང་ཞིག་ཅི་ཞིག་བྱུང། ཁྱེད་ཀྱིས་ལམ་གྱི་བདེན་པ་མངོན་དུ་བྱས་པ་མ་ལགས་སམ། གཅེན་པོ། ང་ལ་མགྱོགས་པོ་གསུངས་དང་ཞེས་སྨྲས་པར། ཤཱ་རིའི་བུས། ད་ལྟ་གང་ཞིག་བྱུང་བའི་གནས་ཚུལ་རྣམས་གསུངས་ཏེ་གོང་གི་ཚིགས་བཅད་འདི་བསྐྱོར་བས། མོའུ་འགལ་གྱི་བུ་ཡང་གློ་བུར་དུ་སེམས་ལ་འོད་མདངས་ཤིག་འཕྲོས་པ་ལྟར་གྱུར་ཏེ། སྐད་ཅིག་དེ་ཉིད་ལ་ཁོང་གིས། འཇིག་རྟེན་གྱི་ཁམས་ཡོངས་སུ་རྫོགས་པར་རྟེན་ཅིང་འབྲེལ་བའི་རང་བཞིན་ཡིན་པར་རྟོགས། དེ་ལྟར་འདི་ཡོད་པས་ན་དེ་འབྱུང་ཞིང་དེ་སྐྱེས་པའི་ཕྱིར་འདི་ཡང་སྐྱེ་ལ། འདི་འགགས་པས་ན་དེ་འགག་ཅིང། འདི་འཇིག་པའི་ཕྱིར་དེ་ཡང་འཇིག་འགྲོ་བ་ཡིན་པས། མདོར་ན་རྟེན་ཅིང་འབྲེལ་བར་འབྱུང་བའི་རང་བཞིན་ཁོང་དུ་ཆུད་པ་ན་དངོས་པོ་ཐམས་ཅད་འཇིག་རྟེན་བཀོད་པ་པོས་བསྐྲུན་པར་འདོད་པའི་ཡིད་ཆེས་དེ་རང་བཞིན་གྱིས་འགག་འགྲོ། ད་ལྟའི་ཆར་མོའུ་འགལ་གྱི་བུས། རྫོགས་མཐའ་བྲལ་བའི་སྐྱེ་འཆིའི་རྒྱུན་ཇི་ལྟར་གཅོད་དགོས་མིན་སོགས་ལེགས་པར་མཁྱེན་ཏེ་རང་ཉིད་ཀྱི་ཐར་པའི་སྒོ་མོ་ལེགས་པར་ཕྱེས་སོ། དེ་ནས་མོའུ་འགལ་གྱི་བུ་ན་རེ། གཅེན་པོ། ངེད་གཉིས་ངེས་པར་དུ་ད་ལྟ་རང་སངས་རྒྱས་བཅོམ་ལྡན་འདས་ལ་མཇལ་དུ་འགྲོ། ཁོང་ནི་ངེད་གཉིས་ཀྱིས་ད་བར་དུ་རེ་སྒུག་བྱས་པའི་སློབ་དཔོན་དེ་རེད་འདུག་ཅེས་གསུངས་པར། ཤཱ་རིའི་བུས། དེ་ལ་མོས་མཐུན་གནང་ན་ཡང་ཁོང་གིས་འདི་ལྟར་དྲན་བསྐུལ་གནང། འུ་ཅག་གི་ཚོགས་སྡེའི་ཁྲོད་གྲོགས་ཚངས་པར་སྤྱོད་པའི་ཀུན་དུ་རྒྱུ་ཉིས་བརྒྱ་ལྔ་བཅུ་ཙམ་ཡོད་པ་དེ་ཚོས་དུས་ཡུན་རིང་པོའི་སྔོན་ནས་ངེད་གཉིས་བསླབ་པ་རྒན་པར་བརྩིས་ཏེ་བརྩི་བཀུར་བྱེད་ཀྱི་ཡོད་པས་ན་ཁོང་ཚོ་ཇི་ལྟར་བྱེད། རང་དགར་བསྐྱུར་ན་མི་འགྲིག་པས། དང་ཐོག་ངེད་གཉིས་ཁོང་ཚོའི་རྩར་ཕྱིན་ཏེ་ངེད་གཉིས་ཀྱི་ཐག་གཅོད་འདི་ངེས་པར་ཁོང་ཚོར་བཤད་དགོས་ཞེས་གསུངས། ཁོང་ཕྱི་དྲོ་ཉིན་ཀུན་ཏུ་རྒྱུ་རྣམས་ཚོགས་པའི་སར་ཕེབས་ཏེ། ཆོས་སྒྲུབ་པའི་ཟླ་གྲོགས་ཡོངས་ལ། ཁོང་ཚོ་གཉིས་ཚོགས་སྡེ་འདི་ནས་ཕྱིར་ཐོན་ཏེ་སངས་རྒྱས་བཅོམ་ལྡན་འདས་ཀྱི་སློབ་མ་བྱེད་རྒྱུའི་ཐག་གཅོད་བྱས་ཟིན་པ་སོགས་འགྲེལ་བཤད་གནང་བར། ཀུན་ཏུ་རྒྱུ་རྣམས་ཀྱིས་ཤཱ་རིའི་བུ་དང་མོའུ་འགལ་གྱི་བུ་རྣམ་གཉིས་གནས་དེ་ནས་ཕེབས་བཞུད་གནང་རྒྱུའི་སྐོར་ཐོས་པ་ཙམ་གྱིས་ཡིད་གདུང་ཞིང་སེམས་སྐྱོ་བར་གྱུར། མདོར་ན། ཤཱ་རིའི་བུ་དང་མོའུ་འགལ་གྱི་བུ་རྣམ་གཉིས་གནས་དེར་མ་བཞུགས་ཚེ། ཚོགས་སྡེ་དེ་ཡང་གནས་མི་ཐུབ་པར་བརྟེན། ཁོང་ཚོ་ཚང་མས་མགྲིན་གཅིག་ཏུ་གལ་ཏེ་ཁྱེད་གཉིས་གནས་འདི་ནས་འབྱོན་ན། ངེད་ཅག་ཀྱང་ཁྱེད་གཉིས་ཀྱི་རྗེས་སུ་འབྲངས་ཏེ་སངས་རྒྱས་བཅོམ་ལྡན་འདས་ཀྱི་སློབ་མ་བྱེད་རྒྱུ་ཡིན་ཞེས་ཞུས་སོ། དེ་ནས་ཤཱ་རིའི་བུ་དང་མོའུ་འགལ་གྱི་བུ་རྣམ་གཉིས། སློབ་དཔོན་ཡང་དག་རྒྱལ་བ་ཅན་གྱི་དྲུང་དུ་བཅར་ཏེ་ཚོགས་སྡེའི་ངོས་ནས་ཐག་གཅོད་ཅི་བྱེད་སྐོར་ཁོང་ལ་སྙན་སྒྲོན་ཞུས་པར། སློབ་དཔོན་གྱིས་ཁོང་ཚོར་འདི་རུ་བཞུགས་རོགས་ཞེས་རེ་སྐུལ་གནང་སྟེ་སྨྲས་པ། ཁྱེད་གཉིས་གནས་འདིར་བཞུགས་ཚེ། ང་ཚོགས་པའི་འགོ་འཛིན་ནས་རྒན་ཡོལ་ཞུས་ཏེ་ཚོགས་སྡེ་འདིའི་དབུ་ཁྲིད་ཁྱེད་གཉིས་ཀྱིས་གནོངས་ཤིག་ཅེས་ལན་གསུམ་གྱི་བར་དུ་ཞུ་བ་འཐེན་ན་ཡང་ཤཱ་རིའི་བུ་དང་མོའུ་འགལ་གྱི་བུ་གཉིས་ཀྱིས་སོ་སོའི་ཐག་ཆོད་ལ་འགྱུར་བ་མ་བཏང་བར་སློབ་དཔོན་ལ་ཞུས་པ། བཀུར་འོས་སློབ་དཔོན་ལགས། ང་ཚོ་ཆོས་ཕྱོགས་ཀྱི་ལམ་ཁར་ཞུགས་དགོས་དོན་ནི་ཐར་པ་ཐོབ་ཆེད་དུ་ཡིན་པ་ལས་ཚོགས་སྡེ་ཞིག་གི་དབུ་ཁྲིད་བྱེད་ཆེད་མ་ཡིན་པས་ན། གལ་ཏེ་ང་ཚོས་ཡང་དག་པའི་ལམ་གྱི་གནས་ལུགས་ལེགས་པར་མ་རྟོགས་ན་གཞན་ལ་ལམ་སྟོན་ཇི་ལྟར་བྱེད། དེའི་ཕྱིར། ངེད་གཉིས་ཀྱིས་དུས་ཡུན་རིང་པོའི་སྔོན་ནས་འཚོལ་བཞིན་པའི་ཡང་དག་པའི་ལམ་དེ་དགེ་སྦྱོང་གཽ་ཏ་མས་མངོན་དུ་བྱས་འདུག་པས། ངེད་གཉིས་ངེས་པར་དུ་དགེ་སྦྱོང་གཽ་ཏ་མ་འཚོལ་དུ་འགྲོ་དགོས་ཞེས་གསུངས། ཤཱ་རིའི་བུ་དང་ཁོང་གཉིས་ཀྱི་རྗེས་འབྲང་བ་ཀུན་ཏུ་རྒྱུ་གཞན་རྣམས་དང་བཅས་པས། སློབ་དཔོན་ཡང་དག་རྒྱལ་བ་ཅན་ལ་ཐོན་ཕྱག་ཕུལ་ཏེ་ཆོས་སྡེ་དེ་ནས་ཞལ་གྱེས། དེ་ནས་ཁོང་ཚོ་ཤིང་ཏ་ལའི་ཚལ་དུ་བཅར་ནས་སངས་རྒྱས་བཅོམ་ལྡན་འདས་ལ་ཕྱག་བཙལ་ཞིང་རབ་བྱུང་སྒྲུབ་རྒྱུའི་གསོལ་བ་བཏབ་པར། བཅོམ་ལྡན་འདས་ཀྱིས་ཁོང་ཚོར་འཕགས་པའི་བདེན་པ་བཞིའི་གདམས་པ་གནང་ཞིང། དགེ་འདུན་གྱི་སྡེར་འཛུལ་ཞུགས་བྱེད་རྒྱུ་ཡང་ཞལ་གྱིས་བཞེས། དེ་ལྟར་ཁོང་ཅག་ལ། སྡོམ་པ་འབོགས་ཆོག་གི་མཛད་སྒོ་ལེགས་པར་གྲུབ་རྗེས། ཤིང་ཏ་ལའི་ཚལ་དུ་དགེ་འདུན་པའི་ཞལ་གྲངས་ཆིག་སྟོང་ཉིས་བརྒྱ་ལྔ་བཅུར་སོན་ནོ།